ཚངས་པ་གིས་ནི་གཡོས་ཡིག་གི་མཆོད་པ་ཕུལ་ཏེ་ཀྱེ་ཀོང་ཀ་འོག་གི་རྔ་གཡོས་ཀྱི་དུས་སུ་ཁྱོད་ནི་གཡུ་དེ་ཁྱེད། འདོད་པའི་ལྷ་དང་གཟུགས་ཀྱི་ལྷ་ལ་སོགས་པ། མང་པོ་ཞིག་གིས་མཐའ་བསྐོར་ནས། ཨོ་དེ་འདྲ་ཅིག་ཡོད་དེ་ཀྱེ་ཨོ་དེ་འདྲ་ཅིག་ཕེབས་ཀྱིས་ནི། ཕེབས་ཏེ་ཀོ་ལེ། ཁོ་རང་ཚོ་སྒོ་བཞི་ཡོད་པ་ཡིན་ས་སྒོ་བཞི་ཀ་ན་བསུ་བ་ཞུ་བ་ར་དུང་བ། སྒོ་བཞི་ཀ་ན་བསུ་བ་ཞུས་ཏེ་ཀོ་ལེ། དེ་བཞིན་གཤེགས་པ་ཀྱེ་སྒོ་བཞི་ཀ་ན་ལ་སྐྱེས་པ་སྐྱེས་སྦྱངས་བྱས་ནས་ཡར་འཛུལ་ནོ། ཤར་ཕྱོགས་ནས།

ཨེ་ནོ་ད་ཆུ་ཆུ་ཡིད་ལས་མ་ཡེངས་བྱང་སར་ཚུལ་བཞི་པོ་དེ་འདོན། ཨ་ནི། ཛཿ་ཧཱུྃ། བཾ་ཧོཿ་ཟེར་དུས་གོ་ལ་དེ་ནས་ཚོགས་ཞིང་ན་རང་རང་གི། དམ་ཚིག་པ་དེ་ལ་མར་ཐིམ་གྱིས་ནི། ཆུ་དང་འོ་མ་འདྲེས་པ་ལྟ་བུ་ཆུ་ལ་ཆུ་བཞག་པ་ནོ་ཞེས་བྱས་ནས་ངོ་བོ་དབྱེར་མེད་དུ་གྱུར་སོང་སོང་སོང་སྙམ་བྱེད། དེ་འདྲ་བྱེད་པ་ཡིན་ན་ཆོས་སྐྱོང་སྲུང་མ་དང་ཉན་ཐོས་དང་རང་རྒྱལ་དང་དཔའ་བོ་མཁའ་འགྲོ་དེ་ཚོའི་ཡང་དེ་ནས་ཚོགས་ཞིང་ཆ་ཚང་གིས་བཏེག་ཚར་བ། ཚོགས་ཞིང་ཆ་ཚང་བཏེག་པ་ཡི་གཟའ་བླ་མ་ཟེར་ནས་རེ་ཏི་ཡོད་རེ། ཡི་དམ་ཟེར་ནས་རེ་ཏི་ཡོད་རེ་སངས་རྒྱས་ཟེར་ནས་རེ་བྱང་ཆུབ་སེམས་དཔའ་ཟེར་ནས་རེ་གང་ག་ཆ་ཚང་བ་ཞིག་བྱུང་བར་བ།

ཀྱེ་མ་ཀླུ། ངོ་སོ་བཞི་དག་ཚ་གི་མི་འདུག་ཨང་དགོད་པར་ནི་དེ་ཐམས་ཅད་བདེ་སྟོང་གི་རྣམ་རོལ་དུ་བལྟ་བའི་ཕྱིར་ཡིན། དེ་ལ་དབྱིན་དབང་དོན་གྱིས་སྦྱར་ནས་བདེ་སྟོང་ལ་ངེས་པ་དྲངས་ཏེ་བཟང་ནོར་ལྷག་ཆགས་ཚུལ་གྱི་ཞལ་ཤེས་མང་དུ་བྱ་རྒྱུ་ཡོད་ཀྱང་དེར་ཉན་པ་པོ་དབང་མ་ཐོབ་པ་མང་ཞིང་སྔགས་ཀྱི་བཤད་པའི་སྐབས་མིན་པས་རེ་ཞིག་དེ་ཙམ་གྱིས་ཆོག་པར་བྱས་ནས་གང་ལྟར་ཡང་རང་གི་མདུན་གྱི་ནམ་མཁའ་ཀུན་བཟང་མཆོད་སྤྲིན་འཁྲིགས་པའི་ངོས་སུ་གསལ་འདེབས་དགོས་པ་ཡིན་དེ་ཡང་རིན་པོ་ཆེའི་ས་གཞིའི་དབུས་སུ་འོ་མའི་རྒྱ་མཚོ་ཆེན་པོའི་ནང་ནས་དཔག་བསམ་གྱི་ཤིང་རྩ་བ་གསེར་སྡོང་པོ་དངུལ་ཡལ་ག་བཻ་ཌཱུརྱ་ལོ་མ་ཤེལ་འདབ་མ་སྤུག་མེ་ཏོག་མུ་ཏིག་དམར་པོ་འབྲས་བུ་རྡོ་ཡི་སྙིང་པོ་སྟེ་རིན་པོ་ཆེ་ཡི་སྣ་བདུན་ལས་གྲུབ་པ་རྩ་བ་སོགས། ཐོག་མ་ཡི་བདུན་ཚན་བདུན་ཚན་དུ་ཡོད་པ་ཡིད་བཞིན་གྱི་ནོར་བུ་ལྟར་དགོས་འདོད་ཐམས་ཅད། དགོས་འདོད་ཐམས་ཅད་སྤར་བ་དང་བསམ་པ་ཙམ་གྱིས་འབྱུང་བ། ཡལ་ག་སོགས་བསྐྱོད་པའི་སྒྲ་ལས་མི་རྟག་པ་དང་བདག་མེད་སོགས་ཀྱི་ཆོས་ཀྱི་སྡོམ་བཞི་ཡི་སྒྲ་བརྗོད་པ་དབུས་སུ་ཤིང་དེ་ཡི་མེ་ཏོག་ཤིན་ཏུ་ཆེ་བ་ཞིག་གི་སྟེང་དུ་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་རིན་པོ་ཆེའི་ཁྲི་ཡི་དེ། དེ་ཡང་སེང་གེ་ནི་བྱང་ཆུབ་སེམས་དཔའ་ཆེན་པོ་རྣམས་ཀྱིས་བཀུར་སྟི་སོགས་ཀྱི་ཆེད་སེང་གེ་ཡི་ཚུལ་དུ་བྱས་ནས་བསྟེན་པ་དང་སེང་གེ་རི་དྭགས་ཀྱི།

དེ་ཡང་པད་མ་ནི་འདམ་ལས་སྐྱེས་ཀྱང་འདམ་གྱི་སྐྱོན་གྱིས་མ་གོས་པ་ལྟར་འཁོར་བའི་སྐྱོན་གྱིས་མ་གོས་པའི་ངེས་འབྱུང་མཚོན་བྱེད་དང། ཉི་མ་ནི་མ་སྨིན་པ་སྨིན་པར་བྱེད་པ་ལྟར་དོན་དམ་བྱང་ཆུབ་ཀྱི་སེམས་རྒྱུད་སྨིན་པར་བྱེད་པ་དེ་མཚོན་ཟླ་བ་ནི། ཚ་གདུང་ཚ་གདུང་སེལ་ཞིང་འོད་དཀར་བ་ལྟར་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་ནི་གཞན་རྣམས་ཀྱི་ཚ་གདུང་སེལ་ཞིང་ངོ་བོ་དཀར་བ་དེ་མཚོན་དེ་རྣམས་གདན་དུ་བྱེད་པ་ནི་དེ་ལྟ་བུའི་ལམ་གཙོ་གསུམ་ལ། དབང་བསྒྱུར་བ་མཛད་པ་མཚོན་བྱེད་ཡིན་དེ་ལ་པད་མ་སྐྱེས་བུ་ཆུང་འབྲིང་དང་ཉི་ཟླ་ཆེན་པོའི་ལམ་ཡང་མཚོན་དེའི་དབུས་སུ་གཙོ་བོ་གསལ། གཙོ་བོ་གསལ་འདེབས་དགོས་ཤིང་དེ་ཡང་བླ་མ་མཆོད་པའི་ཚོགས་ཞིང་གི་གཙོ་བོ་གང་ཡིན་ཞེ་ན་འགའ་ཞིག་གིས་རྗེ་རིན་པོ་ཆེ་ཡིན་ཟེར་འགའ་ཞིག་གིས་རང་གི་རྩ་བའི་བླ་མ་ཡིན་ཟེར་འགའ་ཞིག་གིས་རྗེ་བླ་མ་བླ་མ་མཆོད་པ་ཡིན་ཟེར་བ་སོགས་སྣ་ཚོགས་སྨྲ་ཡང་དེ་ནི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཞེས་པ་དེ་ཡིན་དེ་ཡང་བླ་མ་ཞེས་པ་རང་གི་བླ་མ་དང་བློ་བཟང་ཞེས་པ་རྒྱལ་བ་ཙོང་ཁ་པ་དང་ཐུབ་དབང་ཞེས་པ་སྟོན་པ་ཤཱཀྱ་ཐུབ་པ་དང་རྡོ་རྗེ་འཆང་ཞེས་པ་རྒྱལ་བ་རྡོ་རྗེ་འཆང་བཞི་སྟེ་དེ་བཞིའི་ངོ་བོ་དབྱེར་མེད་དུ་བྱས་པ་དེ་འདིའི་ཚོགས་ཞིང་གི་གཙོ་བོར་གསལ་འདེབས་པ་ཡིན་དེ་འདྲ་རྒྱུ་མཚན་སྟེ། རྒྱུད་ཐ་དད་པ་བཞིའི་གཅིག་ཏུ་བསྡུས་པར་གསུང་དགོས་པ་ཡིན་ནོ་ཞེ་ན་དེ་འདྲ་གཏན་ནས་མ་ཡིན་ཏེ། རྒྱུད་ཐ་དད་པ་བཞིའི་རང་གི་གཅིག་ཏུ་བྱེད་ག་ལ་ནུས་དེས་ན་དང་པོ་ནས་ངོ་བོ་གཅིག་ཡིན་པ་ལ་རང་གི་རྒྱུད་ཐ་དད་དུ་བཟུང་བ་དེ་འདི་རེ་ལོ་དང་རེ་བ་རང་གི་རང་གི་བློ་ངོར་གཅིག་ཏུ་སྒྲུབ་པའི་ངེས་ཤེས་འདྲེས་པ་ཡིས་དེ་བཞིའི་ངོ་བོ་གཅིག་ཡིན་ཏེ་རང་ཅག་གི་རྡོ་རྗེ་ཆོས་ཞེས་པ། སྐུ་མདོག་སྔོན་པོ་རྡོར་དྲིལ་བཟུང་བ་ལོངས་སྐུ་ཡི་ཆ་བྱད་ཀྱི་ཆེད་དུ་ཤཱཀྱ་ཐུབ་པ་ཞེས་དབུ་རེ་ཞག་བཞི། སྤྲུལ་སྐུ་ཡི་སྣོམ་པ་ཅིག་བཟུང་ནས་དེ་ཉིད་ཕུན་ཚོད་དུ་བསྟན་ནས་མ་འདྲེས་པ་ལྟ་བུ་སོང་ཡང་དེ་འདྲ་མིན་པར་སངས་རྒྱས་ཀྱི་འདུལ་བ་དང། སངས་རྒྱས་ཀྱི་འདུལ་བ་དང་རྡོ་རྗེ་གསུངས་པ་ན། ཆོས་ཀྱི་སྤྲུལ་སྐུ་ཡི་སྣོམ་པ་སྟེ་སྔགས་ཀྱི་རྒྱུད་གསུངས་པ་ན་རྡོ་རྗེ་ཆོས་ཀྱི་སྣོམ་པ་སྟེ་དེ་བཞིན་དུ་གསང་འདུས་ཀྱི་རྒྱུད་གསུངས་པ་ན་རྡོ་རྗེ་ཆོས་ཞག་གསུམ་ཕྱག་དྲུག་གི་སྐུ་ཡི་སྣོམ་པ་སྟེ་བདེ་མཆོག་གི་རྒྱུད་གསུངས་པ་ན་ཧེ་རུ་ཀ་ཞག་བཞི་ཕྱག་བཅུ་གཉིས་པའི་སྣོམ་པ་སྟེ་བར་དོ་རྡོ་རྗེ་རང་རང་དུ་ཐོད་པའི་སྐུ་ཡི་སྣོམ་པ་མི་འདྲ་བའི་མཐའ་ཡས་པ་ཞིག་བསྟན། བསྟན་བཅོས་དོན་དུ་ཤཱཀྱ་ཐུབ་པ་རང་ཡིན་པས་རྡོ་རྗེ་མཆོག་ཏུ་ཤཱཀྱ་ཐུབ་པ་ཞེས་ངོ་བོ་ཅི་ཉིད་ལས། རྒྱུད་ཐ་དད་མེད་པར་དེ་ལྟར་ཡེ་ཤེས་ཤར་ཕྱོགས་སུ་བ་རང་ཉིད་སྐུ་དངོས་ཀྱི་གདུལ་བྱ་རྫོགས་ནས་སྐུ་མྱ་ངན་ལས་འདས་སྲིད་ཀྱང་འཕགས་ཡུལ་དུ་དཔལ་སྤྲུལ་དུ་མས། དཔལ་སྤྲུལ། འཕགས་ཡུལ་དུ་དཔལ་སྤྲུལ། མང་པོ་ཡི་སྐུ་དེ་ནས་ཆོས་གསུངས་དཔལ་དུ་བསྟན་པ་སྔ་དག་ལ་ཁས་ལོངས་ཆོས་གསུངས་ཞེས་ཆོས་དེ་ནས་ཆོས། ཕྱི་དག་ལ་ཇོ་བོ་ཆེན་པོ་དང་རྗེ་ཙོང་ཁ་པ་ཆེན་པོ་ལ་སོགས་པ་མཁས་སྤྲུལ་དུ་མས་ཡི་སྐུ་དེ་ནས་ཆོས་གསུངས་པ་ཡིན་པས། རྗེ་བཙུན། བློ་བཟོ་གྲགས་པ་གཉིས་ཀྱང། ངོ་བོ་ཤར་ཕྱོགས་ཐུབ་པ་ཡིས། སངས་རྒྱས་ཀྱི་མ་འོངས་པ་སྙེ་མ་ལྔ་བདོ་བའི་དུས་སུ་མཐོང་བ་རྡོ་རྗེ་འཆང་རང་ཉིད་བླ་མའི། རྣམ་པར་བསྟན་ནས་བྱོན་པར་གསུངས་པས་དེས་ཚོལ་རང་གི་དོན་བརྗོད་པའི་ཐུབ་དབང་དུ་ཡོད་ཞེས་ཚོལ་བ་དེ་གང་ཡིན་ཡང་ན་བླ་མ་ལས་ལོགས་སུ་མི་ཉན། ནམ་མཁའ་དང་མཉམ་པའི་རྒྱུད་ལས་ཀྱི་འགྲོ་བ་དེ་ཀ་སུམ་ཅུ་ལྔ་དང་ཡིན་ག་ཁྱེད་དག་དང་རི་མོ་བཟང་དག་ཡང་གང་དུ་འདི་ཕྱིས་ཤེས་བྱ་སྐྱེས་བུ་གཉིས་སྐྱེས་བུ་གཉིས་མྱངས་ནས་དུ་མའི་གར་མཛད་དོ་ཞེས་པའི་ལུས་ཡིན་ལ་རྒྱགས་ཚུལ་དང་བཤེས་གཉེན་བསྟེན་ཚུལ་ལ་རྒྱགས་ཚུལ་སོགས་མང་དུ་ཡོད་པ་ལས་དེར་བཤེས་གཉེན་བསྟེན་ཚུལ་ལ་རྒྱགས་ནས་ཞུས་ན། དཔེར་ན་ཁྱོང་སྐུ་ཁྱོང་དཔལ་གྱིས་ཞག་ན་གྱིས་ཆ་བྱོས་ནས་ཕྱིར་ཐོན་པ་ན་ཞག་ན་བྱུང་ཟེར་བ།

གསེར་བཀོད་པ་དེ་ལ་བླ་མ་བློ་གཟུ་ཐུགས་དབང་རྡོ་རྗེ་ཆོས་ཞེས་མཚན་ཁྱབ་པ་ཡིས་དེ་མ་ཟད་སངས་རྒྱས་བཀོད་ཀྱི་ངོ་བོ་ཉིད། སངས་རྒྱས་བཀོད་ཀྱི་ངོ་བོ་ཉིད་ཞེས་བླ་མ། བླ་མ་ནི་སངས་རྒྱས་བཀོད་ཀྱི་ཡེ་ཤེས་ཀྱི་རང་བཞིན་གཅིག་ཏུ་བསྡུས་པའི་ངོ་བོ་ཡིན་པ་ལ་ངེས་པ་གཉིས་དགོས་པས་ཞེས་པ་འོག་ཏུ་བཤེས་གཉེན་བསྟེན་ཚུལ་གྱི་སྐབས་སུ་འཆད་པར་འགྱུར་ཞིང་དེའི་གོ་བ་ལེགས་པར་མ་ཆགས་ན་བླ་མའི་རྣལ་འབྱོར་ཟག་སོགས་ཇི་འདྲ་བར་དགོངས་ཀྱང་གཟུགས་ཉིད་དང་ཡིད་བདེ་ལོང་རིགས་ཆེན་པོ་ལས་དེ་ལྟར་ན་བླ་མའི་རྣལ་འབྱོར་ཞེས་ཡོངས་སུ་གྲགས་པའི་སྡོམ་པ་ཡང་སྔར་བཤད་པ་ལྟར་གོས་བགོས་ཀྱི་སྨད་པ་སྤྱི་རིགས་ཙམ་ལ་སྦྱངས་པས་ནི་འགའ་ཡང་མི་འཁྱལ་ལ་ཞེས་གསུངས་པ་ལྟར་རོ། བཀའ་ཁྲི་སོགས་ནས་རྡོ་ལོ་ལ་སོགས་པ། མདོ་ལོ་ལ་ལྷོ་བ་ལོངས་ཕྱིར་སོང་བརྩི་བ་དང། མདོ་ལོ་ཡོངས་དུ་སྐྱེས་ན་བཀའ་དྲིན་སོང་ཟེར་ཏེ། སྡོམ་པ་མནོས་པ་དང་ལོངས་སྣང་བ་དང་ཁྲི་སོང། ཁྲི་སྣང་བ་ཟེར་དེ་གསུམ་པོ་དེ་ལ་བཀའ་དྲིན་སོང་བདེ་ཟེར་གྱི་ཡིན་པས་བཀའ་དྲིན་སོང་བདེ་ཟེར་ཏེ། སྔ་ལོང་ལ་བྱེད་ཀྱི་ཡིན་ན་དབང་བསྐུར་བ་རྒྱུད་ཤེས་པ་མི་མངའ་སྣང་བ་ཟེར་འོ་དེ་གསུམ་པོ་དེ་ལ་དེ་ནས་སྔ་ལོང་གི་བཀའ་དྲིན་སོང་བདེ་ཟེར། དེ་སོང་བླ་མ་སྤྱིའི་ལས་ཐོགས་པ་ལ། བཀའ་དྲིན་སོང་བདེ་ཟེར་སྐུ་ཡི་སྣོམ་པ་ཕྱིའི་རྒྱལ་བ་ཙོང་ཁ་པ་ཆེན་པོ་དགེ་སློང་ངོ་མས་མཛད་པའི་སྣོམ་པ་ངོ་མས་ནི་བྱ་ངོམས་པས།

རིམ་བཞིན་སྣམ་སྦྱར་བླ་གོས། མཐང་གོས་བཅས་གསོལ་བ། པཎ་ཞྭ་གསེར་གྱི་མདོག་ཅན་རྩེ་མོ་རྣོ་ཞིང། མཐོ་བ་དབུ་ལ་གསོལ་བ། རྩེ་མོ་ཤིན་ཏུ་རྣོ་བ་དེ་ལྟ་བ་ལ་ཡལ་ཐབས་མེད་པའི་རྟེན་འབྲེལ་གྱི་མཚོན་བྱེད་པར་གསུངས་དགའ་ལྡན་ལྷ་བརྒྱ་མའི་ཁྲིད་ཡིག་ནང་གསུངས་པ། དེ་དག་གི་མཚོན་དོན་མང་དུ་ཡོད་ཀྱང་ད་ལམ་ཞུ་མ་ཁོམ་པས་དགའ་ཁ་དང། བླ་མཆོད་ཀྱི་ཁྲིད་ལས་འབྱུང་བ་ལྟར་ཡིན་དེ་ཡི་ཐུགས་ཀར་ཐུབ་པའི་དབང་པོ་དེ་ཡི་ཐུགས་ཀར་རྒྱལ་བ་རྡོ་རྗེ་འཆང་དེ་ཡི་ཐུགས་ཀར་ཏིང་ངེ་འཛིན་སེམས་དཔའ་ཧཱུྃ་ཡིག་སྔོན་པོ་བཅས་གསལ་གདབ་དེ་དག་ཀྱང་རང་རེའི་སྣོད་སྤྱད་ལྟར་གཅིག་གི་ནང་དུ་གཅིག་བཅུག་པ་ལྟ་བུ་མ་ཡིན་པར། བླ་མ་ཕྱི་ལྟར་དགེ་སློང་གི་རྣམ་པ་ཅན་དེ་ལྟར་སྣང་ཡང་ནང་ལྟར་ན་རྒྱལ་བ་ཤཱཀྱ་ཐུབ་པ་ཡིན་ཞེས་སྟོན་པའི་ཕྱིར། ཐུགས་ཀར་ཐུབ་དབང་རྡོ་རྗེ་ཐུབ་དབང་བསྐུར་གྱིས་གསང་བ་ལྟར་ན་རྒྱལ་བ་རྡོ་རྗེ་འཆང་ཉིད་ཡིན་ཞེས་སྟོན་ཕྱིར་དེ་ཡི་ཐུགས་ཀར་རྡོ་རྗེ་འཆང་སྒོམ་པ་ཡིན་ནོ་བླ་མ་སེམས་དཔའ་སུམ་བརྩེགས་ཞེས་པ་དེས་གསུངས་ཡི། འབྲུ་གསུང། ཤེས་མཁའ་ཡང། དང་པོ་གཉིས་དམ་ཚིག་སེམས་དཔའ་དང་རྒྱལ་བ་རྡོ་རྗེ་འཆང་ཡེ་ཤེས་སེམས་དཔའ་དང་ཐུགས་ཀའི་ཧཱུྃ་ཡིག་ལ་ཏིང་ངེ་འཛིན་སེམས་དཔའ་ལ་བྱ་དགོས། ཐུབ་པའི་དབང་པོ་དང་ཙོང་ཁ་པ་གཉིས་པོ་དེ་གཉིས་ཀ་དམ་ཚིག་སེམས་དཔའ་དེ་རེད། སེམས་དཔའ་སུམ་བརྩེགས་སྒོམ་པ་དེ་ལའང་སྔགས་ཀྱི་ཟབ་གནད་ཁྱད་པར་ཅན་ཡོད་ཀྱང་དེ་ཞུ་མི་དགོས་དེ་ལ་ལ་བླ་མ་ཞབས་རྡོ་རྗེ་སྤྱན་དྲངས་ཀྱིས་བརྗོད་པའི་ཕུང་སོགས་བདེ་གཤེགས་ལྔ་སོགས་སུ་འགོད་པ་དེ་གསང་བ་འདུས་པའི་ལུས་དཀྱིལ་རྩ་རྒྱུད་དུ་མིང་ཙམ། མདོ་ཙམ་གསུངས་པ་དང་ཞེས་དག་སྔགས་སུ། ཕུང་པོ་རྣམ་དག་བདེ་གཤེགས་ལྔ་སོགས་ཡོད་པ། བླ་མ་ཀྱི་གཟུགས་ཕུང་རྣམ་པར་དག་པའི་སྤྱི་བོ་ལ་དེ་ནི་སངས་རྒྱས་རྣམ་པར་སྣང་མཛད་སྤྱི་བོ་སུ་ཡིན་པའི་ག་པར་རེད་ཟེར་ན། དེས། ཐོད་པ་ཀྱི་འོག། ཐོད་པ་ཀྱི་འོག་ནས་སྐྲ་མཚམས་ཡན་ཆད་དེ་ལ་སྤྱི་བོ་ཟེར་དེའི་ཚུལ་གྱིས་ནི་སངས་རྒྱས་རྣམ་པར་སྣང་མཛད།

འོ་དེས་སོ་སོ་རང་ལ་གང་ལ་གང་མོས་བྱེད་ཕྱིར་ནི་ཞལ་གཅིག་ཕྱག་གཉིས་བསམ་བློ་བཏང་གིས་ན་འདྲ་ཞལ་གསུམ་ཕྱག་དྲུག་བསམ་བློ་བཏང་གིས་ན་འདྲ། ངོ་བོ་དེ་བླ་མ་ཀྱི་ཕུང་པོ་ལྔ་པོ་དེ་རྣམ་པར་དག་པའི་དག་ཆ་དེ་ད་ནི། རྒྱལ་བ་རིགས་ལྔ་ཡི་རྣམ་པར་ཤར་སོང་བསམ་བསམ་མནོ་བྱེད། དག་ན་ཡོད་དེ་ནས་བླ་མའི་ཁམས་བཞི་ཡོད་རེད་བ། ས་ཡི་ཁམས་དང་ཆུ་ཡི་ཁམས་དང་མེ་ཡི་ཁམས་དང་རླུང་གི་ཁམས་ཟེར་ཡོད་རེད་བ། ས་ཡི་ཁམས་ཡི་ངོ་བོ་དེ་ལ་ནི་སྤྱན་མ།

ལྷ་ཆེན་པོ་ནི་ཞོ་འོག་ཏུ་གདན་གྱི་ཚུལ་དུ་ཡོད་པར་གསུངས་སོ་ཇི་ལྟ་བར་ནི་ཞབས་ཀྱི་སྡེ་སྲིད་དུའང་དེ་དག་སྨྲས་པ་སྲིད་མཐའི་མེ་ཞེས་དང་ཡང་ཉིན་མོ་བླ་མེད་ཕུར་བུ་ཅི་མཆིས་གསུངས་བདེ་གཤེགས་རིགས་ལྔ་ཡབ་ཡུམ་ཞི་ཁྲོའི་གསུང་དངོས་ཡིད་སྨྱོན་པས་ངེས་ཤེས་འདྲེས་པ་ནད་ཕྱིས་སེ་ད་སེར་བུ་ཅིག་ཆགས་ནའི་འདྲ་མ་ཆགས་ནའི་འདྲ་སེར་བུ་ཞེ་དྲག་ཆགས་ཡོད་དེ་ངང་དུ་ཞི་གནས་མ་ཐོབ་ཡོད་ས་སེར་བུ་ཡོང་གི་མ་རེད་བ་ཡིན་ནི་ཉེས་པ་བཙན་པོ་བྱས་ནས།

གསལ་ཡན་འདས་པའི་ལོ་རྒྱུས་ཡོད་གང་དག་ཡང་ཀློག་བྱོས་ན་དེ་དང་དུ་བའི་དཀྱིལ་འཁོར་ཡོངས་རྫོགས་ཏེ། བཅོ་མ་བཅོ་ན་བརྟན་པ་ལྷག་སྟོང་འཁོར་ཡོངས་རྫོགས་དེ་ཡང་མ་ནོར་ན་སྟོང་སྐྱོ་སེ་འདས་སྐྱོ་ཆོས་ཟད་ནས་ལྷ་རེ་རེ་སྲིད་དུ་ནི་ཆོས་སྐུ་རེ་ཟད་དེ་ནི་དཔེ་རེ་རྙེད་པ་དུས་འཁོར་གཙོ་བོ་བསྐྱེད་པའི་ལམ་གྱི་ཡེ་ཐོག་ཆར་པ་སྣོད་བཅུད་རྒྱུད་གསུམ་པ་སྣོད་བཅུད་རྒྱུད་བཞི་པ་སྤྱོད་རྒྱུད་ལྔ་པ་བྱ་རྒྱུད་བཅས་ཀྱི་ལྷ་ཚོགས་རྡོ་གྲུབ་པ་སངས་རྒྱས་ཆོས་ཀྱི་སྤྲུལ་སྐུ་རྣམ་པ་བཅུ་དང་བསྡུས་པ་བྱང་སེ་རྒྱས་པ་རང་རྒྱལ། དགུ་པ་ཉིད་མཐུ་སྤྱོད་པ་སྤོ་བོ་མཁའ་འགྲོའི་བཅུད་རྒྱས་པ་ཆུ་ཡོས།

ཚོགས་ཞིང་རྣམས་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་ལ། ཡོན་ཏན་དྲན་པའི་སྒོ་ནས་མ་ག་དྷ་བཟང་མོའི་གཏམ་རྒྱུད་ལྟར་རེ་རེས་ཀྱང་རྫུ་འཕྲུལ་གྱི་བཀོད་པ་མཐའ་ཡས་པས་བྱོན་བྱུང་སྙམ་པར་བྱས་དེའི་ཚེ་ཚོགས་ཞིང་རྣམས་ཀྱི་ཐུགས་ཀའི་ས་བོན་ལས་འོད་ཟེར་འཕྲོས་པས་ཕྱོགས་བཅུའི་སངས་རྒྱས་རེ་རེ་ལ་ཡང་ཐུགས་ཀ་ནས་ཚོགས་ཞིང་ཆ་ཚང་རེ་སྤྱན་དྲངས་ཏེ་ཚོགས་ཞིང་ཆ་ཚང་གཅིག་ཏུ་གྱུར་སླར་ཡང་དེ་ལས་མང་པོ་སྤྲུལ་ནས་ཚོགས་ཞིང་གི་ལྷ་རེ་རེ་ལ་ཡང་ཆ་ཚང་རེ་རེ་ཐིམ་པས་རེ་རེ་ཡང་སྐྱབས་གནས་ཀུན་འདུས་ཀྱི་ངོ་བོར་མོས་པ་དེ་ལྟར་བྱས་པ་རང་འདྲའི་ཚོགས་ཞིང་ལ་བཟང་ངན་གྱི་རྣམ་རྟོག་མི་འབྱུང་བ་དང་མ་འོངས་པ་ན་ལམ་དང་འབྲས་བུ། ལམ་དང་འབྲས་བུ་དུས་ཀྱི་རྟེན་འབྲེལ་ཞིག་ཡོད། དགུག་གཞུག་བཅིང་མཉེས་ཞེས་པ་སྔགས་ལུགས་ཡིན་དེ་ལྟར་གསལ་བ་ན་ཁྲུས་གསོལ་བ་ནི་ད་ཁྲུས་གསོལ་སྐབས་སུ་སླེབས་པ་རེད། ཚོགས་ཞིང་ལ་འདི་འདྲའི་ནག་ནོག་སོགས་དག་རྒྱུ་མེད་ཀྱང་ཇི་སྐད་དུ་ཁྱོད་ཀྱི་སྐུ་ལ་དྲི་མ་མི་མངའ་ཡང། སྲི་ཞུ་བཀུར་སྟི་རིམ་གྲོའི་ཚུལ་ཙམ་དུ་ཟེར་ང་ཚོ་ནི་འདི་སྦྱོར་ཆོས་ནང་ཡོད་རེད་པ་ཁྱེད་ཀྱི་སྐུ་ལ་དྲི་མ་ད་ཡོད་མ་རེད་དེ་ཡིན་ན་ཡང་འཇིག་རྟེན་པ་རྣམས་ཀྱི་སྲི་ཞུ་བཀུར་སྟི་རིམ་གྲོ་ཡི་ཚུལ་ཙམ་གྱིས་ནི་ང་ཁྲུས་གསོལ་ཕུལ་གྱི་ཡིན་ཟེར་དེ་ནང་བཞིན་བསམ་བློ་གཏོང་མ་གཏོགས་ཚོགས་ཞིང་ལ་ནི་དག་ཡ་གཅིག་ཡོད་མ་རེད་པ། སྔར་མ་དག་པ་ཅིག་དག་ཡག་ཡོད་མ་རེད། ཚོགས་ཞིང་སྐུ་ཁྲུས་གསོལ་བ་ལ་བརྟེན་ནས་རང་གི་རྒྱུད་དག་པ། རྒྱལ་བའི་སྐུ་ལ་ཉོན་མོངས་མི་མངའ་ཡང་སེམས་ཅན་ལུས་ཀྱི་སྒྲིབ་པ་སྦྱང་སླད་དུ་ཟེར་གཅིག་ཡོད་རེད་བ། ཞེས་གསུངས་ལྟར་རང་གི་ལས་སྒྲིབ་སོགས་སྦྱང་ཕྱིར་ཅེས་ཁྲུས་ཁང་བསྐྱེད་ལུགས་སྣ་ཚོགས་ཡོད་ཀྱང་འདིར་ལམ་དང་འབྲེལ་བའི་གྲུ་བཞི་སྒོ་བཞི་རྟ་བབས་དང་བཅས་པ་ཟེར་ཁྲུས་ཁང་བསྐྱེད་ཡས་དེ་ཉོན་ལོང་བྱེད་སྣ་ཚོགས་ཤིག་རེད། ཁྲུས་ཁང་དེ་ཡང་དེ་ནས་གྲུ་བཞི་སྒོ་བཞི་པ། ཐོག་བཞི་མེད་པ། ནང་དུ་རིན་པོ་ཆེའི་ཀ་བ་བཞི་ཡི་སྟེང་དུ་རྒྱ་ཕིབས་དང་དེའི་འོག་ཏུ་མུ་ཏིག་གི་བླ་བྲེ་ཡོད་པ།

ཟེར་གཅིག་ཡོད་རེད་བ་དེ་ག་ཚོད་ལས་དེ་ཚོགས་ཞིང་ནི་ནམ་མཁའ་ལ་བྱ་འཕུར་ནང་བཞིན་བྱས་བྱས་ནས་མར་ཕེབས་བྱས་ནས་ཁྲུས་ཁང་ནང་མར་ཕེབས་སོང་སོ་སོ་རྣམས་ཀྱིས་བསམ་བློ་གཏོང་རྒྱུ་ཡིན་པ་རེད། སྐྱེ་མདོང་བཙུད་པ་བཙུད་པ་ནི་ཤེས་པས་མུན་པ་གང་རེད་ཅེས་དེ་དག་བྱོན་ཚར་ནས་རེ་རེ་ཡི་སྐུ་མདུན་བཙུད་དེ་སྔགས་དང་འབྲེལ་བའི་ཁྲུས་དང་བྱུག་པ་དང་ན་བཟའ་འབུལ་བྱེད་ཀྱི་མཆོད་ལྷ་གསུམ་གསུམ་སྤྲོས། དེ་སྔགས་དང་འབྲེལ་བ་ཡིན་ཟེར་ས་མཆོད་པའི་ལྷ་མོ་རང་གི་ཐུགས་ཀ་ནས་གསུམ་སྤྲོས། རང་གི་ཐུགས་ཀ་ནས་མཆོད་པའི་ལྷ་མོ་གསུམ་སྤྲོས་ཅེས་མེ་ལོང་ཁྱེད་ཀྱིས།

སུས་ཟེར་ཏེ་གཡོན་པ་བྱེད། ཨཱཿ་ཟེར་ཏེ་གོ་ལ་ནི་འོག་ལས་དོན་ཡོད་གྲུབ་པའི་རྗེས་ས་བོན་ཐུགས་སུ་བཀུག་རྒྱུ་ཡིན་པར་ཁྱེད་ཡི་གནས་ལྔ་ལ་རེག་པའི་གླེགས་ཐོང་གི་སྐུ་ཡི་གནས་ལྔ་བསྡུས་པས་དེ་དག་ཕྱི་བ་ཡིན། ཟེར་ནས་ང་རང་ཚོ་མེ་ལོང་ལ་ཧ་བཏབ་པ་ནང་བཞིན་བྱས་བྱས་ནས་ཆུ་ཚང་མ་ཐམས་ཅད་ཚུར་བསྡུས་ནས་གནས་ལྔ་པོ་དེ་ལ་བསྡུ། གནས་ལྔ་པོ་དེ་རང་གི་ཁ་བཏགས་འདྲ་བོ་གཅིག་དར་གྱིས་ཕྱིས་ཏེ་གོ་ལ་ནི།

དེ་རྗེས་སོ་སོའི་རྒྱན་དང་ཕྱག་ཆ་ཡང་འབུལ་ཡས་བདག་དང་འགྲོ་ལ་ཞེས་སོགས་ཀྱི་ཚེ་སླར་ཡང་དག་གིས་སྤྱོད་པའི་གནས་སོ་སོར་ཡར་གཤེགས་ནས་སྔར་བཞིན་བཞུགས་པའི་མོས་པ་བྱས་ཚེ། བདག་དང་འགྲོ་ལ་ཐུགས་བརྩེའི་ཕྱིར་ཉིད་ཀྱི་རྫུ་འཕྲུལ་མཐུ་ཡིས་ནི་ཟེར་ཏེ་ག་ལེར་ཡར་ཕེབས་བྱ་འཕུར་བ་ནང་བཞིན་བྱས་ནས་རང་རང་གི་ཞིང་ཁམས་ན་བཞུགས། དེ་ནས། ན་བཟའ་རྙིང་པ་རྣམས་འོད་སེར་པོའི་རྣམ་པར་བདག་གི་སྨིན་མཚམས་སུ་ཐིམ་པར་འདུད་སོ་སོ་གཙོ་བོ་རེ་རེ་འོངས་ཏེ་གཏན་གྱི་དུས་ཕྱི་བའི་གསང་སྔགས་ཆོས་ཟེར་ད་ན་བཟའ་རྙིང་པ་དེ་ཚོ་མཆོད་རྒྱུ་མ་རེད་པ་ང་རང་ཚོ་ན་བཟའ་གསར་པ་ཕུལ་བཞག་ཡོད་རེད་བ།

དཔེར་ན་སྐྱོན་མེད་པ་ལྔ་སྟོན་རུང་དང་ཡོན་ཏན་མེད་པ་བཞིན་དུ་ལོངས་སྤྱོད་རོལ་ཡིན་པ་ལྟ་བུ་སྟོང་པ་གོང་མའི་མི་ལྔ་ལས་ཚོགས་བསགས་མེད་ན་བླ་ན་ཚོགས་བསགས་མེད་ན་བླའི་མི་བསགས་པའི་སྒྲ་ཞེས་པ་ལྟར་ཡན་ལག་བདུན་པའི་སྒོ་ནས་བསགས་སྦྱང་ལ་ངེས་པར་འབད་ན་ལམ་གྱི་སྨན་ནོ་སྐྱོང་དགོས་ལོངས་རྟགས་ནོར་རིག་ཉམས་ལས་སྐྱེས་པས་མི་འོང་གསུང་ཡན་ལག་བདུན་ཞེས་པ་དཔེར་ན། ཁྲུས་ཀྱི་ཡན་ལག་བདུན་དང་ལྡན་པའི་ཤིང་རྟ་དེ་ཡན་ལག་གཅིག་མ་ཚང་ན་མི་འགྲོ་བ་བཞིན་དེ་ཡང་ཡན་ལག་གཅིག་མ་ཚང་ན།

སྐྱིད་གཟུངས་ཀྱི་གསུང་ཆོས་སྟོང་དང་སྨན་བླ་བདེ་གཤེགས་རྒྱའི་ཚེ་ལན་རེ་ཞིག་སྲིད་གསུམ་མྱ་ངན་མུན་སེལ་དང། ཐེག་པའི་མེ་ལོང་རྒྱལ་མཚོ་སྨིན་ལྗོངས་ཞེས་སྐྱེ་རྒ་སྐྱེ་འཚོའི་ནང་ཡང་ཆོས་བརྒྱུད་ལ་སྐྱིད་གཟུངས་ཆོས་ལ་མཛད་པ་མཐའ་གཅིག་བོད་ཟས་འོག་སྟེ་སངས་རྒྱས་ལ་ཕྱག་འཚལ། དེའི་རྗེས་སུ་དེ་ནས་ཆུ་དཀོན་མཆོག། དཀོན་མཆོག་ངོམས་པའི་ས་བས་ཐག་བཅད་ཅིང་སྡུག་བསྔལ་ཟུག་རྔུ་རྩ་བར་དྲངས་ནས་ཅིང་རྒྱལ་བའི་ཤོ་ར་ཕར་བཞུད་ལ་ཚེ་གཟུངས་སྟོང་པའི་ཆོས་ལ་ཕྱག་འཚལ་ལོ་ཟེར་ཏེ་ཆུ་དཀོན་མཆོག་ལ་ཕྱག་འཚལ། ནས་དེའི་རྗེས་སུ་དགེ་འདུན་ལ་ཕྱག་འཚལ་བས་ཏེ་རྒྱ་ཡན་ཕྱག་ན་རྡོ་རྗེའི་ས་རྣམས་དང། ནས་ཟོག་མོ་བསྟན་འགྱུར། ཟོག་མོ་བཅུ་གཉིས་བསྟན་འགྲེལ་ལས་འགོངས་པའི་ས་རྣམས་དང། ནས་ཐུབ་པའི་བཀའ་བསྒོ་བསྟན་པའི་རྒྱ་ཚད་འཛིན་ས་རྣམས་འོག་ཏུ་རྩ་དྲངས་ཏེ།

ང་ཚོས་བཟང་སྤྱོད་ནས་བཤད་པ་ནང་བཞིན་བྱས་ནས་ལུས་རེ་རེ་ལ་ཡང་མགོ་དཔག་མེད་མགོ་རེ་རེ་ལ་ཡང་ལྕེ་དཔག་མེད་སྤྲུལ་གསུངས་ཡོད་རེད་པ། དབྱངས་ཀྱི་ཡན་ལག་ཟེར་ཏེ་དབྱངས་ཀྱི་ཡན་ལག་རྒྱ་མཚོའི་སྒྲ་ཀུན་གྱིས་ཟེར་ཏེ། ལུས་རེ་རེ་ལ་ཡང་མགོ་དཔག་མེད་སྤྲུལ་པ་དང་མགོ་རེ་རེ་ལ་ཡང་ལྕེ་དཔག་མེད་སྤྲུལ་ནས་ཕྱག་འཚལ་ཟེར་དེ་ང་ཚོའི་བློ་ལ་འཆར་བདེ་པོ་ཡོད་མ་རེད། བླ་མའི་མན་ངག་ལས་ག་རེ་ཤེས་དགོས་རེད་ཟེར་ང་ཚོ་སྐྱེ་བ་ཐོག་མ་མེད་པ་ནས་ད་ལྟའི་བར་དུ་སྐྱེ་བ་ལན་གྲངས་མང་པོ་ལེན་ཚར་རེད་པ། ལན་གྲངས་མང་པོ་ལེན་པ་དེ་རང་གི་ལུས་གྲངས་མེད་བླངས་ཡོད་རེད་རང་གི་ལུས་གྲངས་མེད་ཐོག་མ་དང་བཅས་གསལ་བཏབ་བྱས་ནས་ཕྱག་འཚལ་གྱི་ཡིན་ན།

མི་བརྒྱ་ཡིན་ན་འདྲ་སྟོང་ཡིན་ན་འདྲ་ཁྲི་ཡིན་ན་འདྲ་དེ་འདྲ་ཅིག་ཅར་དུ་བལྟ་བ་དེ་ཡིན་ཟེར་ན་མི་ཁྲི་གིས་བལྟ་བ་ཡིན་ན་མི་ཁྲི་གི་མིག་ཤེས་དེ་དེའི་སྟེང་དུ་གནས་ཀྱི་རེད་པ། མི་སྟོང་གིས་བལྟ་བ་ཡིན་ན་མི་སྟོང་གི་ལྕགས་ལ་དེའི་སྟེང་དུ་མིག་ཤེས་དེ་གནས་ཀྱི་རེད། ད་ག་ནང་བཞིན་ཟེར་ནས་མི་བརྒྱ་ཐམ་པས་བལྟ་བ་ཡིན་ན་བརྒྱ་ཐམ་པ་ཡི་མིག་ཤེས་དེ་ཁྱབ་པ་རེད་པ། དེ་ས་སངས་རྒྱས་ཐམས་ཅད་ཀྱི་ཡེ་ཤེས་དེ་མ་མཁྱེན་གསལ་ཡེ་ཅེས་པ། དཔེར་ན་རྡུལ་ཕྲ་མོ་གཅིག་ལ་སངས་རྒྱས་ཐམས་ཅད་ཀྱི་ཡེ་ཤེས་ཀྱིས་གཟིགས་པ་རེད་པ་ཡེ་ཤེས་གཟིགས་པ་ཡི་ས་ཡེ་ཤེས་ཁྱབ་པ་རེད་པ།

ད་ནི་ཕྱག་ལ་བརྐྱང་ཕྱག་དང་བསྐུམ་ཕྱག་ལ་སོགས་པ་ཚང་མ་ཐམས་ཅད་ཕྱག་རེད། རྣམ་གྲངས་འགའ་ཤས་ཡོད་པ་ལས་བསྐུམ་ཕྱག་ནི་ཡན་ལག་ལྔ་ས་ལ་རེག་པ་དང་བརྐྱང་ཕྱག་ནི་ས་ལ་ཕབ་པ་ལ་ཟེར། བརྐྱང་ཕྱག་གི་ཁུངས་སྡོང་བུ་བཀོད་པའི་མདོ་ལས་གཞོན་ནུ་ནོར་གྱིས་ཤིང་གི་སྡོང་བུ་ས་ལ་འགྱེལ་བ་བཞིན་དུ་ལུས་བརྐྱང་ཞིང་ས་ལ་ཕབ་སྟེ་ཕྱག་འཚལ་བ་ལ་ལྟོས་ཞེས་གསུངས་པ་དེ་ཡིན། བརྐྱང་ཕྱག་འཚལ་ཡས་ཀྱི་ཁུངས་དེ་ག་བ་ཡོད་རེད་ཟེར་ན་ནི་སྡོང་བུ་བཀོད་པའི་མདོ་ལས་གཞོན་ནུ་ནོར་བཟང་གི་རྣམ་ཐར་དེ་ལ་ཡོད་རེད། ཕྱག་འཚལ་བའི་ཕན་ཡོན་ལས་རྣམ་འབྱེད་ཀྱི་མདོ་ལས་གཟུགས་བཟང་ཞིང་ཟིན་གྱི།

དེ་ཡི་སྐབས་དེ་ནི་ལ། མར་པ་ལོ་ཙཱ་བ་གིས་ཆོས་ཁྱོན་ནས་བསྟན་གྱི་ཡོད་མ་རེད། དེ་རྒྱུན་དུ་མར་པ་ལོ་ཙཱ་བ་སྐུ་མདུན་ཆོས་ཞུ་མཁན་ཞེ་དྲག་ཡོད་པ་ཡིན་ནའི་རྗེ་བཙུན་མི་ལ་རང་གི་འཁྲིས་ལ་ཡོད་པ་རེད་དེ་ཡིན་ནའི། སྒྲིབ་པ་སྦྱང་བ་དེ་ཡི་ཆེད་ནས་ཆོས་གྲལ་ནི་བཞུགས་བསྡད་བཅུག་གི་ཡོད་མ་རེད། ཆོས་གྲྭ་ནི་བཏང་འདས་མ་བཅུག་རེད། དེ་འདྲ་བྱས་དུས་ཁོ་ལ་ཡུམ་བདག་མེད་མ་སྙིང་རྗེ་ཐག་ཆོད་བྱས་ནས། ཡུམ་བདག་མེད་མ་སྙིང་རྗེ་ཐག་ཆོད་བྱས་ནས་ད་སྤུ་གུ་དེ་ལ་ཆོས་ནི་ཁྱོན་ནས་རག་མི་འདུག་དཀའ་ལས་ནི་ད་ག་འདྲ་མི་འགྱོད་སོང་སྒལ་པ་ལ་རྨ་བཟོས་རྨ་དེ་ལ་རྣག་རྒྱུག་དེ་འདྲ་མང་པོ་ཅིག་བྱས། བླ་མའི་དོན་དུ་དཀའ་བ་སྤྱད་བྱས་ནས།

ང་ད་ལྟ་སློབ་མ་མང་དྲགས་དང་དུས་ཚོད་ཁོམ་གྱི་མི་འདུག་ང་ཡི་སློབ་མ་ཐོས་པ་དགའ་ལ་ཁྱེད་རང་གིས་ཆོས་བསྟན་བྱས་ནས་ཁོ་ལ་གང་བཟོ་བཟོ་བྱེད་ཤོག་ཟེར་ནས་ཡི་གེ་དེ་འདྲ་ཅིག་བསྐུར་གནང་བ་རེད་དང། ཡི་གེ་དེ་འདྲ་ཅིག་བསྐུར་བྱས་ནས་རྗེ་བཙུན་མི་ལ་བྲོས་ཕྱིན་བྱས་ནས་ལྷོ་བྲག་ནང་ནས་ད་ལྟ་ག་རེ་ཟེར་ཡིན་ན་ལྷོ་ཁ་དེ་ལྷོ་ཁ་ག་རེ་ཟེར་མཁན་ཡིན་ན་དེ་ཟེར་དགོས་རེད་གོང་དཀར་གོང་དཀར་རྫོང་ཟེར་མཁན་དེ་ཁ་ཐུག་དེ་རེད་དཔེར་ན་གོང་དཀར་རྫོང་གོང་དཀར་རང་ཡོད་ས་དེ་དབུ་ལས་ར་དེ་ཡོད་རེད་བ་ར་མེད།

རྔོག་ཆོས་སྐུ་རྡོ་རྗེའི་སྐུ་མདུན་ལ་སླེབས་བཅུག་པ་མ་རེད། དེ་སླེབས་མ་བཅུག་ཡས་སྟབས་ཆོས་སྐུ་རྡོ་རྗེས། དེ་ཚོ་ལ་ནི་ཐུགས་རྗེ་ཧ་ཙམ་པོ་རེད་ཅེས་ཙམ་མི་ལབ་ལ་ཐུགས་རྗེ་ཧ་ཙམ་གྱིས། ད་ཨ་བོ་ཐུགས་རྗེ་ཁྱེད་རང་དཔེ་ཐུགས་ཆེན་པོ་ཞེ་དྲག་རེད། ང་ཡི། རྩ་ལ་ཡོང་མཁན་སློབ་མ་མང་པོ་ཅིག་ལུང་པ་དེ་ནས་ཁྱུང་བ་ཆུ་ནས་ཆུ་ནས་ཡོང་བཅུག་གི་མི་འདུག་དེ་ནང་ལ་སེར་བ་ཡག་པོ་ཅིག་སྤོ་ཁ་འཇོག་ཞོག་ཟེར། ཨ་རྗེ་བཙུན་མི་ལ་ལ་སྐུ་ཚེ་སྟོད་ལ་དཔེ་སེར་བ་བྱས་ནས་སྡིག་པ་ཞེ་དྲག་བསགས་ནས་ད་ལྟ་སྡིག་པ་སྦྱང་གར་ཡོང་རོགས། ཡང་བསྐྱར་སྡིག་པ་གསར་པ་བསགས་ཆོག་རོགས་སྡིག་པ་གསར་པ་བསགས་ཆོག་དེ་འུ་ཐུག་ཐག་ཆོད་ནས